ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཞི་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གི་མགྲོན་འབོད་གོ་སྒྲིག་འོག་བོད་ནང་ཁྲིད་སྟོན་བྱེད་པའི་ནུབ་ཕྱོགས་པའི་གསར་ཁང་གི་གསར་འགོད་པས་བོད་ནང་གི་བོད་མི་ཚོར་བོད་མིའི་ངོ་བོ་དང་འབྲེལ་བའི་རིག་གཞུང་དང། སྐད་ཡིག། ཆོས་དད་རང་མོས་བཅས་ཀྱི་ཐད་ལ་དཀའ་ངལ་འཕྲད་བཞིན་པའི་མྱོང་ཚོར་རྣམས་གནས་ཚུལ་ནང་བཀོད་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བལ་ཡུལ་གཞུང་གིས་འཛིན་བཟུང་བྱས་པའི་བོད་མི་ན་གཞོན་བཀྲ་ཤིས་ཕུན་ཚོགས་ལགས་གློད་གྲོལ་བཏང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། འདི་ཟླའི་ཚེས་གསུམ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སིམ་ལའི་སྤྱི་ཁྱབ། ཚེ་དབང་ཕུན་ཚོགས་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང Shiv Pratap Shukla མཆོག་ལ་ཧི་མ་ཅལ་ཁུལ་དུ་བོད་མིའི་འདུ་སྡོད་ཀྱི་ས་གནས་ཁག་ཏུ་ས་ཆའི་དཀའ་རྙོག་དང་འབྲེལ་བའི་སྙན་ཐོ་རགས་ཟིན་ཞིག་ཕུལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། རྒྱ་ནག་གཞུང་གིས་ཕྱི་རྒྱལ་ཚོང་པ་ཚོར་ཐོངས་མཆན་བི་ཛཱ་སྤྲོད་ཐབས་བདེ་རུ་བཏང་བ་དང། དེ་བཞིན་རྒྱ་ནག་གི་གྲོང་གསེབ་ཁག་ནས་གྲོང་ཁྱེར་ནང་འཚོ་བ་སྐྱེལ་བར་ཡོང་མཁན་ཚོར། ལག་འཁྱེར་སྤྲོད་རྒྱུའི་སྒྲིག་གཞི་ལྷུག་ཏུ་གཏོང་རྒྱུའི་གསལ་བསྒྲགས་བྱས་ཡོད་ན་ཡང། དེས་བོད་ཕྱི་ནང་གི་བོད་མི་ཚོར་དམིགས་བསལ་ཁེ་ཕན་འབྱུང་རྒྱུ་མིན་པར་གནད་དོན་དབྱེ་ཞིབ་པ་ཚོས་བརྗོད་བཞིན་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་བློ་བཟང་ཆོས་དར་ལགས་ཀྱིས་རྐང་རྩེད་སྤོ་ལོའི་སློབ་སྟོན་པ་དང་རྩེད་འགྲན་པ་ལ་དམིགས་ཏེ་བྲིས་པའི་རྐང་རྩེད་སྤོ་ལོ་ནི་ཡིད་དུ་འོང་བའི་རྩེད་འགྲན་ཞིག་རེད་ཅེས་པའི་དེབ་འདི་ནི་བཙན་བྱོལ་སྤྱི་ཚོགས་ནང་བོད་མི་ཞིག་གིས་རྐང་རྩེད་སྤོ་ལོའི་སྐོར་དཔེ་དེབ་བྲིས་པ་ཐོག་མར་ཆགས་ཀྱི་ཡོད་པའི་སྐོར་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གི་མགྲོན་འབོད་གོ་སྒྲིག་འོག་བོད་ནང་ཁྲིད་སྟོན་བྱེད་པའི་ནུབ་ཕྱོགས་པའི་གསར་ཁང་གི་གསར་འགོད་པས་བོད་ནང་བོད་མི་ཚོར་བོད་མིའི་ངོ་བོ་དང་འབྲེལ་བའི་རིག་གཞུང་དང་སྐད་ཡིག། ཆོས་དད་རང་མོས་བཅས་ཀྱི་ཐད་ལ་དཀའ་ངལ་འཕྲད་བཞིན་པའི་མྱོང་ཚོར་རྣམས་གནས་ཚུལ་ནང་བཀོད་འདུག་དེ་ཡང EFE ཞེས་པའི་སི་པེན་རྒྱལ་སྤྱིའི་གསར་འགྱུར་ཁང་གི་གསར་འགོད་པ Jesús Centeno ལགས། དེ་ཡང EFE ཞེས་པ་སྤེན་རྒྱལ་སྤྱིའི་གསར་འགྱུར་ཁང་གི་གསར་འགོད་པ་ཧེ་སུ་སན་ཐི་ནོ་རྒྱ་ནག་གཞུང་གིས་གོ་སྒྲིག་བྱེད་པའི་སྐོར་སྐྱོད་ཀྱི་ཁྲོད་སྐྱོད་བཞིན་ཡོད་ཅིང་ཉེ་ཆར་ལྷོ་ཁ་ཁུལ་ནས་བོད་ནང་བོད་མིའི་ངོ་བོ་མཚོན་པའི་སྐད་ཡིག་ཉམས་དམས་སུ་འགྲོ་བཞིན་པའི་གནས་ཚུལ་སྤེལ་བ་དང། ཟླ་བ་བརྒྱད་པའི་ཚེས་བཞི་ཉིན་ལྷ་ས་ནས་བོད་མི་ཚོ་རྒྱ་ནག་གི་སྐར་ལྔའི་དར་དམར་འོག་ཆོས་དད་ཀྱི་བྱ་གཞག་ལ་འཇུག་བཞིན་འདུག་ཅེས་འགོ་བརྗོད་དུ་འཁོད་པའི་གནས་ཚུལ་ཞིག་སྤེལ་ཏེ་རྒྱ་ནག་གཞུང་གིས་དྲིལ་བསྒྲགས་ཀྱི་ལག་ཆར་བེད་སྤྱོད་བྱེད་བཞིན་པའི་ཕྱི་རྒྱལ་གསར་འགོད་པ་སྐོར་སྐྱོད་དུ་ཁྲིད་པའི་སྐོར་གནས་ཚུལ་གསལ་སྟོན་བྱས་འདུག་དེ་ནི་གསར་འགོད་པའི་བརྒྱུད་ལམ་ཁག་བོད་ནང་ལ་སླེབས་ཐབས་ཀྱི་ལམ་གཅིག་པུ་དེ་ཡིན་པ་ཡང་གནས་ཚུལ་ནང་གསལ་པོ་བཀོད་འདུག་རྒྱ་ནག་གཞུང་གིས་གོ་སྒྲིག་བྱེད་པའི་གསར་འགོད་པ་ཚོ་བོད་ནང་ཕྱོགས་བསྐྱོད་བྱེད་བཅུག་པ་འདི་ཡང་ནུབ་ཕྱོགས་རྒྱལ་ཁབ་ཁག་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་བོད་ནང་གི་བོད་མི་ཚོར་ཆོས་དད་རང་དབང་མེད་པར་རྟག་ཏུ་སྐྱོན་བརྗོད་བྱེད་བཞིན་ཡོད་པའི་ཐད་གསལ་བཤད་བདག་པོའི་བྱ་བྱེད་ཡིན་པར་བརྗོད་ཅིང་གནད་དོན་དབྱེ་ཞིབ་པ་ཚོས་བོད་ཀྱི་ས་ཁུལ་གཞན་གྱི་དགེ་འདུན་པ་ཚོ་ལྷ་སར་འགྲོ་བར་དམིགས་བསལ་གྱི་ཆོག་མཆན་ལག་ཁྱེར་ཞུ་དགོས་པ་མ་ཟད་སྤྱི་ཚོགས་ཀྱི་སྒྲིག་ལམ་དཀྲུགས་པའི་གླེང་སློང་གང་རུང་ལ་ཐེ་གཏོགས་དང་དེའི་ནང་མཉམ་ཞུགས་མི་བྱེད་པར་ཁས་ལེན་བྱེད་དགོས་པ་སོགས་དོགས་གཞི་ཆེན་པོ་བྱེད་ཀྱི་ཡོད་པ་བརྗོད་ཀྱི་ཡོད་པ་རེད། འོན་ཀྱང་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཀྱིས་དགེ་འདུན་པ་ཚོས་རྒྱུན་ལྡན་ལྟར་ལྷ་སར་ལྟ་སྐོར་བྱེད་ཆོག་པ་དང་ཐ་ན་དགེ་འདུན་པ་མང་པོ་ཞིག་གིས་ཕོ་བྲང་པོ་ཏཱ་ལར་ལས་ཀ་བྱེད་བཞིན་ཡོད་པ་ལྟ་སྐོར་བྱེད་པའི་སྐབས་གསར་འགོད་པ་ཚོར་བརྗོད་ཡོད་པ་བཀོད་འདུག་དེ་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་པ་སོགས་ཀྱིས་རྒྱ་ནག་གཞུང་གིས་དགེ་འདུན་པ་ཚོར་ཆོས་ལུགས་ལ་ཐལ་ཆ་ཆེ་བའི་ལྟ་བ་འཛིན་ཕྱོགས་ཀྱི་ཐད་བཀོལ་སྤྱོད་བྱས་པར་སྐྱོན་བརྗོད་བྱེད་བཞིན་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ལྟར་ན། ཆོས་ལུགས་འདི་རྒྱ་ནག་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་དང་བསྟུན་ནས་ཆོས་ལུགས་རང་དབང་དེ་རྒྱ་ནག་གཞུང་གི་རེ་འདུན་དང་བསྟུན་ནས་ཉིན་རེ་བཞིན་བརྩི་སྲུང་བྱེད་པ་མཚོན་གྱི་ཡོད། དེ་ནི་བོད་མི་ཚོས་གང་ཡང་མི་བརྗོད་པར་རང་གི་ངོ་བོ་མཇུག་སྒྲིལ་བ་ཞིག་ཡིན་པར་ངོས་འཛིན་བྱེད་བཞིན་འདུག་ལྷ་སའི་ཇོ་ཁང་ནི་ལྷ་སར་ཡོད་པའི་བོད་བརྒྱུད་ནང་བསྟན་གྱི་རྟེན་གཙོ་གལ་ཆེན་ཞིག་ཡིན་པ་དང་དེའི་ཉེ་འཁོར་དུ་ཡུལ་སྐོར་བ་ཕལ་བ་སྣང་མེད་ཀྱིས་པར་རྒྱག་མཁན་གྱི་མདུན་དུ་དགེ་འདུན་པ་རྣམས་ཀྱིས་ཕྱག་འཚལ་སྐོར་སྦྱོང་བྱེད་བཞིན་ཡོད་ཅིང། བོད་མི་དགེ་སྦྱོང་བའི་ལག་ཏུ་མ་ཎི་ལག་སྐོར་བཟུང་ནས་གསོལ་བ་འདེབས་པ་དང་འབྲེལ་སངས་རྒྱས་ཀྱི་སྐུ་འདྲ་རྣམས་ལ་མཆོད་པ་འབུལ་བཞིན་ཡོད་པ་སོགས་མངོན་གྱི་ཡོད་པ་ཧེ་སུ་སན་ཐི་ནོ་ལགས་ཀྱིས་གནས་ཚུལ་སྤེལ་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་རྒྱལ་གྱི་ཚོགས་པ་དང་རྒྱལ་ནང་གི་ཆོས་གཞིས་སོགས་ཀྱི་སྒྲིག་འཛུགས་ཀྱིས་ཕན་ཚུན་འབྲེལ་བ་བྱེད་པར་བཀག་འགོག་བྱེད་ཀྱི་ཡོད་པ་དང་དུས་མཚུངས། རྒྱུན་དུ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤྲད་དེ་ཆོས་ལུགས་ཀྱི་བསྟི་གནས་ཁག་ལ་ཚོད་འཛིན་བྱེད་ཤུགས་ཆེ་རུ་བཏང་ཡོད་པ་རེད། ཟླ་བ་དགུ་པའི་ཚེས་གཅིག་ཉིན་ནས་བཟུང་ལག་བསྟར་བྱ་རྒྱུའི་གཏན་འབེབས་གསར་པ་གཞིར་བཟུང། དགོན་པ་དང་མཆོད་ཁང་སོགས་ཆོས་ལུགས་བྱེད་སྒོ་སྤེལ་ཡུལ་ཁག་གིས་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཞི་ཅིན་ཕིང་གིས་ཆོས་ལུགས་ཁག་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་ལ་རྒྱབ་སྐྱོར་བྱེད་དགོས་པའི་སྐུལ་མ་བྱེད་ཀྱི་ཡོད་པ་བཀོད་ཡོད་པ་རེད། གསར་འགྱུར་ཁག་མུ་མཐུད་གསན་གནང་རོགས་གནང། དབྱིན་ཇིའི་གྲོས་ཚོགས་ཀྱི་གསང་བའི་ལྟ་ཞིབ་ལས་དོན་ཚོགས་ཆུང་གིས་དབྱིན་ཡུལ་གྲོས་ཚོགས་ལ་རྒྱ་ནག་གཞུང་གི་གསང་བའི་ལས་དོན་སྤེལ་ཕྱོགས་གསལ་སྟོན་བྱས་པའི་སྙན་ཐོ་ཤོག་གྲངས་ཉིས་བརྒྱ་ཉི་ཤུ་རྩ་གཉིས་ཅན་ཞིག་ཉིན་ཤས་གོང་འགོད་འབུལ་གནང་བའི་ནང། རྒྱ་ནག་གཞུང་ནི་འཛམ་གླིང་ནང་གི་གསང་འཕྲིན་ཡོ་བྱད་ཕྱུག་ཤོས་ཀྱི་བདག་པོ་ཡིན་པ་ངོས་འཛིན་ཆོག་པ་དང་ཉེན་རྟོག་པ་ཁྲི་མང་པོས་དམག་དོན་ལས་ཁུངས་གསུམ་གྱི་ནང་ལས་ཀ་བྱེད་ཀྱི་ཡོད་པ་བཀོད་འདུག་སྙན་ཐོ་འདིའི་ནང་རྒྱ་ནག་གཞུང་གི་ལས་འགུལ་དང་དམིགས་ཡུལ་གལ་ཆེ་ཤོས་ནི། རྒྱ་ནག་གཞུང་གིས་དམར་ཤོག་ཚོགས་པར་འགོག་རྐྱེན་བཟོ་མཁན་ལ་ངོས་འཛིན་བྱེད་པ་དུག་ལྔ་སྟེ། ཐའེ་ཝན་རང་བཙན། བོད་རང་བཙན། ཤིན་ཅང་གི་ཁ་བྲལ་རིང་ལུགས་པ། ཧྥ་ལུན་ཀུང་དང་རྒྱ་མི་རིགས་དམངས་གཙོའི་ལས་འགུལ་བ་བཅས་པར་གདོང་ལེན་གྱིས་རྩ་མེད་བཟོ་རྒྱུ་དེ་ངོས་འཛིན་གྱི་ཡོད་པ་གསལ་སྟོན་བྱས་འདུག་ལ། འདི་དག་གིས་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་དང་རྒྱལ་ཁབ་བདེ་འཇགས་ཀྱི་ཉེན་ཁ་གཙོ་བོ་བཟོ་བཞིན་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་དང། རྒྱ་ནག་གཞུང་ལ་སྐྱོན་བརྗོད་ཡོང་བཞིན་གནད་དོན་འགག་རྩའི་ཁྲོད

འཕར་མ་ཅིག་ད་ག་ད་འདི་ཉེན་ཁ་འདུག་ལ་ནི་ལ་ཡ་ཅིག་གིས་འདུག་ཆ་འདུག་འདུག་འདི་འདི་འདི་ལན་ག་ཆེན་པོ་རེད་བསམ་གི། ད་ཡིན་ན་ལ་ཆ་ཚང་བར་གཟིགས་ན་ད་ལ Confucius Institute ད་འཛམ་བུ་གླིང་ནང་ནས་མང་ཤོས་ཀྱི་ཆ་འདི་ཀོ་རི་ཡ་ལ་ད་སུ་ཞིག་གསོ་སྟངས་ཤིག་ཡོད་ཤེས་དགོས་བ་རེད། ཨ་ནི་འདི་བརྒྱུད་ནས་ད་ད་འདིར་བ་ད་ད་རྒྱ་ནག་དམར་གཞུང་གི་ངོས་ནས་ཁོ་རང་ཚོས་ཀྱི་ད་འཛམ་བུ་གླིང་ཐོག་ལ་ལྟ་ཕྱོགས་འདི་ག་འདྲ་ཡིན་མེད་ད Chinese Narrative ཞུ་དགོས་བ་ཨ་ནི་འོ་འདི་ཁོ་ཚོས་ཤུགས་ཆེན་པོ་སྤེལ་གི་ཡོད་བ

བགྲོ་གླེང་བྱེད་ཡས་ཀྱི་སྡིངས་ཆ་ཚོ་བསྐྲུན་ཡ་ཨ་ནི་དེ་ག་ནང་བཞིན་ཐའེ་ཝན་སྐོར་ལ་རེད་ཨ་ནི་ཤིན་ཅང་དང་འབྲེལ་བའི་ཀྱི་གནད་དོན་དེ་ཚོ་གང་ལ་ཡ་ཨ་ནི་བགྲོ་གླེང་ཡིན་ནའི་འདྲ་འདྲ་ཚོགས་འདུ་ཡིན་ནའི་འདྲ་འདྲ་ཨ་ནི་དེ་འདྲའི་ཀྱི་སྡིངས་ཆ་རྩ་བ་ཉིད་ནས་བསྐྲུན་ཡོད་མ་རེད་ཨ་ནི་དེའི་ནང་ལོགས་ལ་གཟིགས་པ་ལ་བྱས་ན་ཨ་ནི་ད་ཅིག་མང་ཆེ་འདི་ད་རྒྱ་ནག་དམར་གཞུང་གི་ངོས་ནས་ཨ་ནི་ཁོ་རང་ཚོ་གི་རྒྱལ་རབས་ལོ་རྒྱུས་དེ་ཚོ་ག་འདྲའི་ཡིན་མེད་དང་ཨ་ནི་རྒྱ་ནག་གི་ངོས་ནས་ད་ད་གཅིག་རྒྱལ་སྤྱིའི་རྒྱལ་ཁབ་ཁག་ནང་ལོགས་ལ་འཛུགས་སྐྲུན་དེ་ཚོ་བེད་སྤྱད་ནས་གང་ལྟར་ཡར་རྒྱས་ག་འདྲས་གཏང་གི་ཡོད་མེད་དེ་འདྲའི་གི་རྣམ་པ་ཤུགས་ཆེན་པོ་སྟོན་ཡ་ལས་ཨ་ནི་ད་ཅིག་ཡོད་ར་བ་ཆབ་སྲིད་རང་གི་ཐོག་ནས་བགྲོ་གླེང་བྱེད་ཡ་དང་ཐུགས་ཁུར་བྱེད་ཡ་བྱེད་དགོས་དེ་འདྲའི་གི་སྡིངས་ཆ་རྩ་བ་ཉིད་ནས་ཡོད་མ་རེད་ལའོ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། འདི་ལོ་བོད་པའི་བཙུན་མའི་དགེ་བཤེས་མའི་ཡིག་རྒྱུགས་གཏོང་མཁན་གྱི་གྲངས་འབོར་ད་བར་གྱི་མང་ཤོས་དེ་ཆགས་ཡོད་འདུག་ནང་པའི་བཙུན་མའི་ལས་འཆར་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། འདི་ལོའི་དགེ་བཤེས་མའི་ཡིག་རྒྱུགས་ཀྱི་ལས་གཞི་དེ་བཞུགས་སྒར་རྡ་རམ་ས་ལར་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ནས་འགོ་བཙུགས་འདུག་ཅིང་དེའི་ནང་རྒྱ་གར་དང་བལ་ཡུལ་བཅས་ཀྱི་བཙུན་དགོན་བདུན་ནས་ཁྱོན་བཙུན་མ་གྲངས་བརྒྱ་དང་སུམ་ཅུ་སོ་གཉིས་ཀྱིས་དགེ་བཤེས་མའི་ཡིག་རྒྱུགས་གཏོང་བཞིན་ཡོད་འདུག་སྔ་ལོ་བཙུན་མའི་དགེ་བཤེས་མའི་ཡིག་རྒྱུགས་གཏང་མཁན་གྱི་ཁོངས་སུ་བཙུན་མ་དགུ་བཅུ་གོ་བཞི་དང་བསྡུར་ན་འདི་ལོ་དགེ་བཤེས་མའི་ཡིག་རྒྱུགས་གཏོང་མཁན་བཙུན་མ་སུམ་ཅུ་སོ་བརྒྱད་མང་དུ་ཕྱིན་འདུག་དགེ་བཤེས་མའི་ཡིག་རྒྱུགས་གཏོང་མཁན་གྱི་བཙུན་མ་རྣམས་ནི་གཞུང་ཆེན་བཀའ་པོད་ལྔ་ཆ་ཚང་གཟིགས་ཚར་ནས་བཀའ་པོད་ལྔ་གའི་བརྗོད་གཞིའི་ཐོག་རྩོད་རྒྱུགས་དང་བྲིས་རྒྱུགས་གནང་དགོས་ཡོད་ཅིང་ཕྱི་ལོ་ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ཉིས་སྟོང་ཉི་ཤུ་རྩ་གཉིས་བཅས་ལོ་གསུམ་རིང་འཛམ་གླིང་ནང་ཏོག་དབྱིབས་རིམས་ནད་འགོས་ཁྱབ་ཀྱི་གནས་སྟངས་འོག་དགེ་བཤེས་མའི་ཡིག་རྒྱུགས་སྤྲོད་ལེན་ཐུབ་མེད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དགེ་ལུགས་པའི་བཙུན་དགོན་ཁག་ནང་གཞུང་ཆེན་སློབ་གཉེར་ཆེད་འཛུགས་དགོས་པའི་བཀའ་སློབ་རབ་དང་རིམ་པ་ཕེབས་པའི་འབྲས་བུར་ད་ཆ་བཙུན་དགོན་མང་དག་ཞིག་ནང་གཞུང་ཆེན་བཀའ་པོད་ལྔ་ཡོངས་རྫོགས་ཀྱི་ཐོག་སློབ་གཉེར་ཚད་དང་ལྡན་པ་གནང་བཞིན་ཡོད་ལ་ད་བར་ཁྱོན་བསྡོམས་དགེ་བཤེས་མའི་ཕྱག་རྟགས་བཞེས་མཁན་ཁྱོན་བཙུན་མ་ལྔ་བཅུ་ང་བཞི་བྱུང་ཡོད་པ་རེད། འདི་ལོའི་དགེ་བཤེས་མའི་ཡིག་རྒྱུགས་ཀྱི་མགྲོན་བདག་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་བཙུན་དགོན་འཇམ་དབྱངས་ཆོས་གླིང་ནས་གནང་བཞིན་འདུག། གཟའ་འཁོར་གཅིག་གི་སྔོན་ལ་ཉེན་ཚབས་ཆེ་བའི་ཆར་རླུང་དྲག་པོ་བྱུང་བའི་རྐྱེན་གྱིས་རྒྱ་ནག་གི་ཧོ་པེ་ཞིང་ཆེན་གྱི་མི་གྲངས་ས་ཡ་ཁ་ཤས་གནས་སྤོ་བྱེད་དགོས་འཁེལ་ཞིང། ཆེད་ལས་མཁས་པས་གནམ་གཤིས་འགྱུར་ལྡོག་བྱུང་བའི་རྐྱེན་གྱིས་གནམ་གཤིས་ཇེ་སྡུག་ཏུ་འགྲོ་ཉེན་ཡོད་པའི་ཉེན་བརྡ་བཏང་ཡོད་འདུག་ཐེངས་འདིའི་ཆར་རླུང་དྲག་པོས་པེ་ཅིན་དང་ཐེན་ཅིན་གྱི་ཉེ་འདབས་ཀྱི་གྲོང་ཁྱེར་ལའང་ཤུགས་རྐྱེན་ཐེབས་པས་ཉེན་ཚབས་འོག་རླུང་འཚུབ་ཀྱིས་ཟམ་པ་དང་མྱུར་བགྲོད་ཀྱི་གཞུང་ལམ་ཁག་ཆུས་ཁྱེར་བ་དང། བཀག་སྐྱིལ་བྱས་པའི་ཡུལ་མི་ཚོར་དཀའ་ངལ་འཕྲད་པ་དང་ཆར་ཆུའི་གནས་སྟངས་ཛ་དྲག་འོག་ཉུང་མཐར་ཡང་མི་ཉི་ཤུ་རྩ་གཉིས་རྐྱེན་ལམ་དུ་ཤོར་ཡོད་པ་དང། གཞུང་གི་དབང་འཛིན་ལས་ཁུངས་ཀྱིས་གནོད་འཚེ་ཕོག་པའི་མང་ཚོགས་ལ་མགྲོན་ཁང་དང་སློབ་གྲྭར་གནས་སྐབས་ཀྱི་ཉེན་གཡོལ་གྱི་སྡོད་གནས་བཙུགས་ཡོད་འདུག་ད་རེས་པེ་ཅིན་དུ་དྲག་ཆར་བཏང་བའི་དོན་རྐྱེན་འདི་ནི་འདས་པའི་ལོ་ངོ་བརྒྱ་དང་བཞི་བཅུའི་ནང་བྱུང་མྱོང་མེད་པའི་ཚབས་ཆེ་ཤོས་སུ་ངོས་འཛིན་བྱེད་བཞིན་འདུག། བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལྟར་ན། ས་ཁུལ་ཁ་ཤས་སུ་ཆུ་ལོག་གི་གནོད་འཚེ་ཕོག་ནས་ཟླ་བ་གཅིག་ཙམ་འགོར་ཡོད་པ་བརྗོད་འདུག་ཐེངས་དེའི་ཆར་རླུང་དྲག་པོས་རྡུང་བའི་ས་ཁུལ་དེ་དག་ཁོངས་གནོད་འཚེ་བྱུང་བའི་ས་ཁུལ་དང་ཆུ་འབུད་འགྲོ་ལམ་འཐུས་ཚང་དུ་གཏོང་བའི་ཛ་དྲག་ཆེ་བའི་དགོས་མཁོ་ནན་བཤད་བྱས་ཡོད་འདུག། གསར་འགྱུར་ཁག་མུ་མཐུད་གསན་གནང་རོགས་གནང། ཨ་རིའི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་སྟངས་འཛིན་གྱི་སྡེ་ཁག་ནས་ཁྲིམས་དོན་སྤྱི་ཁྱབ་གཞོན་པ Matthew Olsen ལགས་ཀྱིས་ཟླ་བ་བརྒྱད་པའི་ཚེས་བཞི་ཉིན་ཨ་རིའི་ས་ཁུལ California ལ་ཨ་རིའི་མཚོ་དམག་གི་དམག་ཞབས་གཉིས་ལ་ཨ་རིའི་མཚོ་དམག་གི་གལ་ཆེའི་གསང་བའི་གནས་ཚུལ་རྒྱ་ནག་གཞུང་ལ་མཁོ་སྤྲོད་བྱས་པའི་ཉེས་མིང་འོག zinsun te la che Today, we are announcing charges in the Central and Southern Districts of California against two active duty members of the United States Navy. Through the alleged crimes committed by these defendants, sensitive military information ended up in the hands of the People's Republic of China.
དམག་ཞབས་པ་འདི་གཉིས་ནི་ཁཱ་ལི་ཧྥོ་ནི་ཡའི་ནང་ལ་རྟེན་གཞི་བྱས་པ་ཞིག་ཡིན་པ་དང་དམག་ཞབས་པ་འདི་གཉིས་ཀྱིས་རྒྱ་ནག་གཞུང་གི་ལྐོག་རྔན་བླངས་ཏེ་ཨ་རིའི་དམག་དོན་སྦྱོང་བརྡར་གྱི་འཆར་གཞི་དང་དམག་འཐབ་བཀའ་རྒྱ། མཚོ་དམག་སྒྲིག་སྦྱོར་བྱེད་པའི་གློག་ཤུགས་མ་ལག་སོགས་ཀྱི་འདྲ་པར་དང་བརྙན་ཐུང་བཅས་རྒྱ་ནག་ལ་སྤྲད་ཡོད་པ་བརྗོད་འདུག་མཱ་ཐིའུ་ཨོ་སན་ལགས་ཀྱིས་རྒྱ་ནག་དམར་ཤོག་གིས་ལོ་མང་ཨ་རིའི་གནས་ཚུལ་ལེན་ཐབས་བྱེད་པ་ནི་ཨ་རིའི་རྒྱལ་སྲུང་བདེ་འཇགས་ཀྱི་འགག་རྩ་ཞིག་ལ་གྱུར་ཞིང་མ་འོངས་པར་ཁྲིམས་འགལ་གྱི་བྱ་སྤྱོད་འདི་རིགས་མ་བྱུང་བའི་ཁག་ཐེག་བྱེད་རྒྱུ་ཡིན་པ་བརྗོད་འདུག། ཁོང་གིས་ད་དུང་རྒྱ་ནག་དམར་ཤོག་གི་བྱ་སྤྱོད་འདི་དག་ལ་སྐྱོན་བརྗོད་བྱས་པ་དང། ཨ་རིའི་རྒྱལ་ཁབ་བདེ་འཇགས་ཀྱི་འཇིགས་སྐུལ་འདིའི་རིགས་བཅའ་ཁྲིམས་ཀྱི་འབྲུ་དོན་ཡོངས་སུ་བེད་སྤྱད་ནས་རྒྱ་ནག་གཞུང་དང་ཨ་རིའི་འགན་སྲུང་དང་ཁྲིམས་སྐྱོང་ལ་གནོད་འཚེ་གཏོང་མཁན་ཚོ་ལ་ཁ་གཏད་བྱེད་རྒྱུ་ཡིན་པ་བརྗོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བལ་ཡུལ་གཞུང་གིས་འཛིན་བཟུང་བྱས་པའི་བོད་མི་ན་གཞོན་བཀྲ་ཤིས་ཕུན་ཚོགས་ལགས་གློད་བཀྲོལ་བཏང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་མི་ན་གཞོན་བཀྲ་ཤིས་ཕུན་ཚོགས་ལགས་ནི་ཉིས་སྟོང་བཅུ་དགུ་ལོར་བལ་ཡུལ་གྱི་ཕྱི་སྐྱོད་ལག་ཁྱེར Passport བརྒྱུད་བོད་ལ་ཕྱིར་ལོག་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ཉེན་རྟོག་པས་ཁོང་འཛིན་བཟུང་གིས་འབྲེལ་ཡོད་བལ་ཡུལ་ཉེན་རྟོག་པར་རྩིས་སྤྲོད་བྱས་པའི་རྗེས་འབྲས་སུ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་བལ་ཡུལ་གྱི་གཞུང་འབྲེལ་ཡིག་ཆ་རྫུན་བཟོ་བྱས་པའི་ཉེས་མིང་འོག་འཛིན་བཟུང་བཀག་ཉར་གྱིས་ལོ་གཉིས་དང་ཟླ་བ་གཅིག་མ་ཟིན་ཙམ་ཞིག་བཙོན་འཇུག་བྱས་པའི་རྗེས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་གྱི་དགོང་མོར། བལ་ཡུལ་ནག་ཁུ་བཙོན་ཁང་ནས་གློད་གྲོལ་བཏང་འདུག་ཅིང་བལ་ཡུལ་དུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་བཀྲ་ཤིས་ཕུན་ཚོགས་ལགས་གློད་གྲོལ་བཏང་བའི་སྐབས་སྐུ་གཟུགས་ཀྱི་གནས་སྟངས་ཡག་པོ་ཡོད་པ་གསུངས་ཤིང་ཁོང་ད་ལྟའི་ཆར་བལ་ཡུལ Boudha ཁུལ་དུ་གནས་བཞུགས་བྱེད་མུས་ཡིན་པ་ཁ་པར་བརྒྱུད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང།

ལྡི་ལི་བརྒྱུད་ནས་བལ་ཡུལ་ལ་ཕྱིན་ཏེ་སྐབས་དེར་བལ་ཡུལ་གྱི་ཕྱི་སྐྱོད་ལག་ཁྱེར་བཟོས་ནས་རྒྱ་ནག་ཀོང་ཀྲོའུ་བརྒྱུད་ཁྲེན་ཏུའུ་དུ་ཁོང་གི་གཅེན་པོ་ལྷན་དུ་ལོ་གཉིས་ཙམ་བཞུགས་པའི་རྗེས་འཇོ་མདའ་རུ་ཕྱིན་ཏེ་ཁུལ་དེར་ཉིན་ཞག་བཞི་བསྡད་པའི་རྗེས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་ཏེ་ཕྱིར་བལ་ཡུལ་ཉེན་རྟོག་པར་རྩིས་སྤྲོད་བྱས་ཡོད་འདུག། གོང་ཞུས་བལ་ཡུལ་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ངོས་ནས་བཀྲ་ཤིས་ཕུན་ཚོགས་ལགས་ཀྱི་དཀའ་ངལ་སེལ་ཐབས་དང་འབྲེལ་བའི་གནད་དོན་ཁག་ལ་རྟོག་ཞིབ་དང་ཁྲིམས་རྩོད་པ་གླས་པ་སོགས་ཀྱི་རོགས་རམ་བྱས་ཏེ་མཐར་གློད་གྲོལ་ཐོབ་ཡོད་པ་བཟང་པོ་ལགས་ཀྱིས་ངོ་སྤྲོད་གནང་ཞིང། གཞི་རྩའི་ཆ་ནས་བལ་ཡུལ་གྱི་ཕྱི་སྐྱོད་ལག་ཁྱེར་རྫུན་བཟོ་བྱས་པ་ཡིན་ན་ལོ་ལྔའི་བཙོན་འཇུག་ཁྲིམས་ཐག་བཅད་ཀྱི་ཡོད་ཀྱང་བཀྲ་ཤིས་ཕུན་ཚོགས་ལགས་ལྟ་བུ་མཚོན་ན་བལ་ཡུལ་ན་གནས་སྡོད་ཆོག་པའི་ཡིག་ཆ་མེད་པའི་ཁར་ཕྱིར་བོད་ལ་ཕ་མ་སྤུན་མཆེད་སར་འགྲོ་རྒྱུ་ཡི་ཡིག་ཆ་མེད་པར་བརྟེན་མཐར་ཧ་ཅང་འུ་ཐུག་སྟེ་བལ་ཡུལ་གྱི་ཕྱི་སྐྱོད་ལག་ཁྱེར་བཟོ་དགོས་བྱུང་ཡོད་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་གློད་གྲོལ་ཐོབ་ཡོད་པ

བལ་ཡུལ་གཞུང་གིས་དགུང་ལོ་ཉི་ཤུ་རྩ་དགུ་ཡིན་པའི་བོད་མི་བཀྲ་ཤིས་ཕུན་ཚོགས་ལགས་སུ་བཙུགས་པའི་ཁ་མཆུ་གཉིས་ཏེ། Dispatch བླ་མ་ཟེར་བའི་མིང་ཐོག་ནས་བལ་ཡུལ་གྱི་མི་སེར་ཐོབ་ཐང་རྫུན་བཟོ་བྱས་པ་དང་ཕྱི་སྐྱོད་ལག་ཁྱེར་རྫུན་བཟོ་བྱས་པ་བཅས་ཡིན་འདུག། བཀྲ་ཤིས་ཕུན་ཚོགས་ལགས་ཀྱི་ཁྲིམས་རྩོད་པ་སྐུ་ཞབས Dinesh Tripathi ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Order of the Supreme Court། བཀྲ་ཤིས་ཕུན་ཚོགས་ལགས་ཀྱི་དཀའ་ངལ་ནི་ཆ་ས་བརྟེན་ས་མེད་པའི་བོད་མི་སྐྱབས་བཅོལ་བའི་དཀའ་ངལ་ཞིག་ཡིན་པས་ཁོང་འུ་ཐུག་སྟེ་མཐར་ཕྱི་སྐྱོད་ལག་ཁྱེར་རྫུན་བཟོ་མ་བྱེད་ཐབས་མེད་བྱུང་བའི་སོགས་ཀྱི་རྒྱུ་མཚན་དྲངས་ནས་ཞུ་གཏུག་བྱས་པ་ཡིན། མཐར་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཞིབ་ཁང Supreme Court གྱི་བཀའ་རྒྱའི་འོག་གློད་གྲོལ་ཐོབ་ཡོད། དེ་དེ་བཞིན་གྱི་བལ་ཡུལ་ན་སྐྱབས་བཅོལ་བོད་མི་མང་པོ་ཞིག་ལ་ཐོབ་ཐང་ལག་ཁྱེར་མེད་པ་སོགས་ཀྱི་དཀའ་ངལ་འཕྲད་བཞིན་ཡོད། དཔེར་ན་ཉེ་ཆར་ཡང་རྒྱལ་ས Kathmandu ཁུལ་དུ་བོད་མི་ཞིག་གིས་ཡིག་ཆ་རྫུན་བཟོ་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་འདུག་ཅེས་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་བཀྲ་ཤིས་ཕུན་ཚོགས་ལགས་ནི་བལ་ཡུལ་གྱི་མི་སེར་ཐོབ་ཐང་རྫུན་བཟོ་བྱས་པའི་ཉེས་མིང་འོག་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་བཞི་ཉིན་བལ་ཡུལ་ཟླ་འབྲིང་ཉེན་རྟོག་ཁང་གི་ཉེན་རྟོག་པས་ཁོང་འཛིན་བཟུང་བྱས་ཏེ་བཙོན་འཇུག་ཁྲིམས་ཐག་བཅད་དེ་གློད་གྲོལ་ཐོབ་ཡོད་ཀྱང་བལ་ཡུལ་གྱི་ཕྱི་བསྐྱོད་ལག་འཁྱེར་རྫུན་བཟོ་བྱས་པའི་ཉེས་མིང་འོག་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་འགོ་སྟོད་དུ་སླར་ཡང་འཛིན་བཟུང་བྱས་ཏེ་བལ་ཡུལ་ལ་ལི་ཏི་པུར་རྫོང་ན་ཆགས་པའི་ནཱ་ཁུ་བཙོན་ཁང་དུ་འདི་ཚེས་གཉིས་བར་བཙོན་འཇུག་བྱས་ཡོད་པ་རེད། སྤྱིར་བལ་ཡུལ་གཞུང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་སྔ་རོལ་དུ་བོད་ནས་སྐྱབས་བཅོལ་དུ་ཕེབས་པའི་བོད་མི་རྣམས་ལ་སྐྱབས་བཅོལ་བའི་ཡིག་ཆ RC ཞེས་པ་ཞིག་སྤྲོད་སྲོལ་ཡོད་ཀྱང་ཕྱིས་སུ་ཁུལ་དེར་རྒྱ་ནག་གཞུང་གི་གནོན་ཤུགས་སོགས་ཀྱི་རྐྱེན་པས་བོད་མི་རྣམས་ལ་སྐྱབས་བཅོལ་བའི་ཡིག་ཆ་སྤྲོད་རྒྱུ་མཚམས་འཇོག་བྱས་ཡོད་པ་རེད། ཆོས་འབྱོར་ས་གནས་འགོ་འཛིན་ཕུར་བུ་བཀྲ་ཤིས་ལགས་ཀྱིས་ད་ལྟའི་ཆར་ཆོས་འབྱོར་ས་གནས་འགོ་འཛིན་ཁྱབ་ཁོངས་སུ་བོད་མི་བཞི་སྟོང་ཙམ་ཞིག་གནས་སྡོད་བྱེད་ཀྱི་ཡོད་ཀྱང།
RC ཡོད་མཁན་བོད་མི་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཙམ་ཞིག་ལས་བྱུང་མེད་པར་འགྲེལ་བརྗོད་གནང་བྱུང། ལག་འཁྱེར་དེ་མེད་པའི་དཀའ་ངལ་དེ་ད་ང་རང་ཚོ་ཚང་མས་མཁྱེན་གསལ་རེད་ཡང་ཞིབ་ཕྲ་ཅིག་བཤད་པ་ཡིན་ན་ས་གནས་ས་ཐོག་ལ་ད་ལྟ་འགྲིག་གི་མི་འདུག་ཕྱི་དང་ད་ཕྲུ་གུ་ཆུང་ཆུང་གྱི་ཆ་བཞག་པ་ཡིན་ན་སློབ་གྲྭ་ད་འཛིན་གྲྭ་བཅུ་པ་ཐོན་སོང་ན་ནི་བཅུ་གཉིས་བཅུ་གཅིག་བཅུ་གཉིས་ཡར college མཐོ་རིམ་འགྲོ་དུས་སྐབས་སུ་ལ་སློབ་འཇུག་བྱེད་མ་ཐུབ་པའི་གནས་སྟངས་ལ་སོགས་བོད་ཀྱི་ད་དེ་པ་ལ་དངུལ་ཁང་སྒོ་ཕྱེ་ཡ་རེད་དེ་ནང་བཞིན་གི་ད་ཅིག་ཁྲིམས་མཐུན་གི་ཐོག་ནས་ལས་ཀ་ག་རི་ཡིན་ན་ཡང་བྱེད་ཡ་མེད་པའི་གི་གནས་སྟངས་ཧ་ཅང་ཛ་དྲག་པོ་ཅིག་ཡོད་རེད། གཞན་ཡང་བལ་ཡུལ་ན་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་དེང་སྐབས་བལ་ཡུལ་གཞུང་གིས་ཁུལ་འདིར་གནས་སྡོད་བྱེད་མཁན་བཙན་བྱོལ་བོད་མིའི་ཁྲོད་ངོས་འཛིན་ལག་འཁྱེར། ID Card། ཡོད་མེད་སྔོག་བཤེར་བྱེད་ཤུགས་ཆེ་རུ་བཏང་ཡོད་པ་མ་ཟད་ད་སྐབས་བལ་ཡུལ་ནང་བོད་མི་སྐྱབས་བཅོལ་བ་མང་པོ་ཞིག་ལ་རང་ཉིད་ཀྱི་མི་ཚེའི་ནང་ཆེས་དགོས་མཁོ་ཆེ་བའི་ཁྲིམས་མཐུན་གྱི་ཡིག་ཆ་མེད་པའི་དཀའ་ངལ་མང་དག་ཅིག་འཕྲད་བཞིན་ཡོད་སྟབས་ང་ཚོའི་ངོས་ནས་འབྲེལ་ཡོད་གཞུང་འཛིན་ཚོགས་པར་བོད་མི་ཚོར་ཁྲིམས་མཐུན་གྱི་ངོས་འཛིན་ལྡན་པའི་ལག་འཁྱེར་ཁག་ཅིག་དགོས་གལ་ཆེ་བའི་སྐོར་ཞུ་གཏུག་བྱེད་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། འདི་ཟླའི་ཚེས་གསུམ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤིམ་ལའི་སྤྱི་ཁྱབ་ཚེ་དབང་ཕུན་ཚོགས་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང Shiv Pratap Shukla མཆོག་ལ་ཧི་མ་ཅལ་ཁུལ་དུ་བོད་མི་འདུས་སྡོད་ཀྱི་ས་གནས་ཁག་ཏུ་ས་ཆའི་དཀའ་རྙོག་དང་འབྲེལ་བའི་སྙན་ཐོ་ཞིག་ཕུལ་ཡོད་འདུག་འདིའི་ཐད་ཤིམ་ལའི་སྤྱི་ཁྱབ་ཚེ་དབང་ཕུན་ཚོགས་ལགས་སུ་བཀའ་འདྲི་ཞུས་པ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
འདི་ཚེས་གསུམ་ཉིན་ཤིམ་སྤྱི་ཚེ་དབང་ཕུན་ཚོགས་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང Shiv Pratap Shukla མཆོག་ལ་མཇལ་འཕྲད་གནང་ཡོད་རེད། མཇལ་འཕྲད་གནང་པའི་སྐབས་སུ་གནད་དོན་གལ་ཆེ་བ་གཅིག་དེ་དེ་སྔོན་སྤྱི་ཟླ་ལྔ་པའི་ཚེས་བཅུ་གཉིས་ཉིན་དེ་སྐུ་ངོ་སྲིད་སྐྱོང་མཆོག་གིས་ཨ་ནི་མངའ་སྡེའི་སྲིད་སྐྱོང་མཆོག་དང་མཇལ་འཕྲད་ཀྱིས་གཙོ་བོ་ཧི་མཱ་ཅལ་ཁུལ་ལ་བོད་མི་གནས་སྡོད་ཀྱི་གནས་སྡོད་ཀྱི་ད་ཅིག་ཁུལ་དུ་བ་ལ་ས་ཆའི་དཀའ་རྙོག་དང་འབྲེལ་བའི་ཐོག་ལ་ཡག་ཏུ་འབོད་སྐུལ་ཞུས་ཡོད་རེད་ཁ་སང་ཚེས་གསུམ་གྱི་ཉིན་མོ་དེ་ཤིམ་སྤྱི་ཚེ་དབང་ཕུན་ཚོགས་ལགས་ཀྱིས་ཀྱང་མངའ་སྡེ་སྲིད་སྐྱོང་མཆོག་ལ་དེ་སྔོན་སྐུ་ངོ་སྲིད་སྐྱོང་གིས་བཀའ་མོལ་གནང་པ་དང་འབྲེལ་བའི་ཐོག་ལ་སླར་ཡང་ནས་ཅིག་འབོད་སྐུལ་ཞུས་གནང་ཤག་སྐུ་ངོ་ལགས་ཐོག་མར་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ། སྐུ་ངོ་ལགས་ད་ཁ་སང་ཚེས་གསུམ་ཉིན་མོ་དེ།

ལམ་སྟོན་དུ་ཟིན་བྲིས་བྱས། ནས་ཧི་མཱ་ཅལ་ནང་ལོགས་ལ་ཡོད་པའི་ས་ཆའི་དཀའ་རྙོག་སེལ་རྒྱུའི་ཆེད་དུ་དེ་དབུས་ས་གཉིས་མཉམ་རུབ་ཀྱི་ཐོག་ནས་ཚོགས་ཆུང་མི་དྲུག་ལས་གྲུབ་པའི་ཚོགས་ཆུང་འདི་བཙུགས། ནས་ཟླ་ཟིག་གིས་ནས་དེའི་ལས་དོན་གྱི་ཐོག་ལ་གཙོ་བོ། ཞུ་གཏུག་བྱས་ཡས་ཀྱི་ལས་དོན། གཏུག་བྱས་ཡས་ཀྱི་གཏུག་བྱས་འགན་འདྲ་བོ་ཅིག་བསྐུར། ནས་ང་ཚོ་ནང་སྲིད་ངོས་ནས་དེ་ཚོགས་ཆུང་དེ་བཙུགས་པ་རེད། ནས་དེ་ནས་ང་ཚོ་ཤིམ་ལ་སྤྱི་ཁྱབ་ལས་ཁུངས་ངོས་ནས། དེ་ནང་བཞིན་གྱི་ཧི་མཱ་ཅལ་ནང་ལོགས་ལ་ཡོད་པའི་ས་གནས་འགོ་འཛིན་ཁྱབ་ཁོངས་སོ་སོའི་ནང་ལོགས་ལ་ཡ།

ལགས་སོ། ཨ་ནི། ད་དེ་རིང། ཅིག། ད་སྙན་ཐོ་དེ་གའི་ཡར་ཕུལ། སེམས་པ། ད་འདི་ཡང་དཀའ་རྙོག་སེལ་དེ་ཚོ་ལ། ད་ཅིག་ཧི་མ་ཅལ་གཞུང་ཕྱོགས་ནས་ད་ཅིག། ཅིག། རྣམ་འགྱུར་འདི་ཡག་པོ་ཡོད། ཡོད། ཡག་པོ་སྟོན་གྱི་ཡོད་པ་ཞིག་རྣམ་པ་ཞིག་འདུག་པ་ལགས། ཨ་ནི། ད་འདི་དཀའ་རྙོག་དེ་ཚོ་ཡང་ག་དུས་སེལ་ཆ་ཤས་ཡོད་ན། དུས་ཚོད་ཅིག་དེ་འདྲ་ཡོད་ན་ལ་ཅིག།

ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་གཞུང་ནས་ཕྱི་རྒྱལ་ཚོང་པ་ཚོར་བི་ཛའམ་མཐོང་མཆན་སྤྲོད་རྒྱུ་དང་རྒྱལ་ནང་གི་གྲོང་ཁྱེར་ནང་འཚོ་བ་སྐྱེལ་བར་ཡོང་མཁན་ཚོར་ལག་འཁྱེར་སྤྲོད་རྒྱུ་སོགས་ཀྱི་སྒྲིག་གཞི་ལྷུག་ཏུ་གཏོང་རྒྱུའི་གསལ་བསྒྲགས་བྱས་པའི་གནད་དོན་ཐད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་ཚེ་དབང་རྡོ་རྗེ་ལགས་དང་རྒྱལ་སྤྱིའི་ཝི་གུར་མཐུན་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་འགན་འཛིན་ཨིལ་ཤད་ཧ་སན་དང་དེ་བཞིན་ཝི་གུར་རང་དབང་ལས་འགུལ་ཁང་གི་འགན་འཛིན་རོ་ཤན་ཨ་སྦཱས་བཅས་ལ་དགོངས་ཚུལ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་རིན་ཆེན་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བརྒྱད་པའི་ཚེས་གསུམ་སྟེ་གཟའ་ཕུར་བུའི་ཉིན་རྒྱ་ནག་བདེ་འཇགས་སྲུང་སྐྱོབ་ལས་ཁུངས་ཀྱིས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་གསལ་ལྟར་ན་ཕྱི་རྒྱལ་མི་རིགས་རྒྱ་ནག་ནང་ཚོང་དོན་དང་ཁྲོམ་འདུ་སོགས་ཆ་ཤས་ལེན་པར་ཡོང་མཁན་ཚོར་ད་ཡོད་སྒྲིག་གཞི་གཞིར་བཟུང་རྒྱལ་ཁབ་སོ་སོའི་ནང་གཞུང་ཚབ་ཁང་ནས་བི་ཟ་ཐོངས་མཆན་ཞུ་མ་དགོས་པར་དགོས་མཁོའི་ཡིག་ཆ་ཆ་ཚང་བ་ཡོད་པ་ཡིན་ན་རྒྱ་ནག་ལ་འབྱོར་མ་ཐག་བི་ཟ་སྤྲོད་རྒྱུའི་ཆ་རྐྱེན་ཞིག་སྤྲད་ནས་ཚོང་ལས་གཉེར་རྒྱུར་སྟབས་བདེ་རུ་གཏོང་རྒྱུ་དང། ལྷག་པར་དུ་རྒྱ་ནག་རྒྱལ་ནང་ནང་གྲོང་གསེབ་དང་གྲོང་རྡལ་ཁག་ནས་གྲོང་ཁྱེར་ཆེ་ཁག་ནང་འཚོ་ཐབས་ཆེད་ཡོང་མཁན་ཚོར་གྲོང་གསེབ་དེའི་ནང་ལས་ཀ་བྱས་ཆོག་པའི་ཐེམ་ཐོའམ་ལག་ཁྱེར་ཞིག་ཞུ་དགོས་པ་མ་ཟད་གྲོང་ཁྱེར་དེའི་ནང་དངོས་སུ་གནས་སྡོད་བྱེད་མཁན་ཚོ་དང་མི་འདྲ་བར་ཐོབ་ཐང་འདྲ་མཉམ་མེད་པའི་དཀའ་ངལ་སེལ་ཐབས་སུ་དམིགས་ཏེ་ལག་འཁྱེར་ཞུ་རྒྱུ་སོགས་ལ་དམ་བསྒྲགས་ཆེན་པོ་མེད་པ་ཞིག་བཟོ་རྒྱུ་ཡིན་ཞེས་བཀོད་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་ཐོག་རྒྱལ་སྤྱིའི་ཝི་གུར་མཐུན་ཚོགས་ཀྱི་འབྲེལ་ཡོད་སྐུ་ཞབས་ཨིལ་ཤད་ཧ་སན་ལ་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། easing of visa I don't think it will benefit any Uyghur or Tibetan in overseas.

From past Chinese policy practice, གྲོང་ཁྱེར་ཁག་གི་ནང་འཚོ་བ་སྐྱེལ་རྒྱུར་ཐེམ་ཐོའམ་ལག་འཁྱེར་ཞུ་ཕྱོགས་ལ་ལྷུག་ཏུ་གཏོང་གི་ཡིན་ཟེར་ཡ་དེས་ཀྱང་བོད་དང་ཤིན་ཅང་མངའ་ཁུལ་དུ་འགྱུར་བ་འགྲོ་གི་མ་རེད། དེས་རྒྱ་ནག་གི་རྒྱ་མི་རིགས་ཚོ་འགྲོ་ཐབས་དང་མངའ་ཁུལ་དེ་ཚོའི་ནང་འཚོ་བ་སྐྱེལ་རྒྱུ་ལས་སླ་རུ་འགྲོ་རྒྱུའི་ཁེ་ཕན་ཡོད་རེད། གལ་སྲིད་དངོས་ཡོད་གནས་ཚུལ་གྱི་ཐོག་ནས་འགྱུར་བ་གཏོང་འདོད་ཡོད་ན་བོད་དང་ཤིན་ཅང་མངའ་ཁུལ་གྱི་ས་གནས་ཡུལ་མི་ཚོའི་འཚོ་བ་ཡར་རྒྱས་གཏོང་རྒྱུའི་ལས་གཞི་བརྩམ་དགོས་ཀྱི་རེད་ཅེས་གསུངས་ནས་གང་ལྟར་རྒྱ་ནག་གི་བྱ་སྤྱོད་དང་སྒྲིག་གཞི་གསར་པ་དེའི་ཐོག་ནས་གྲངས་ཉུང་མི་རིགས་ཚོར་ཁེ་ཕན་ཡོང་རྒྱུའི་རེ་བ་གང་ཡང་གཟིགས་ཀྱི་མི་འདུག་ཅེས་གསུང་གི་འདུག

རྒྱ་ནག་གཞུང་གི་སྲིད་ཇུས་ག་འདྲ་ཡོད་མེད་ང་ཚོ་ད་བར་ཉམས་མྱོང་གི་ཐོག་ནས་ཤེས་གསལ་རེད། སྒྲིག་གཞི་གསར་པ་འདི་བརྒྱུད་ནས་ཕན་ཐོགས་ཡོང་རྒྱུའི་ཚབ་ཏུ་ཕྱི་རྒྱལ་མི་རིགས་ཚོར་རང་དབང་ཡོད་པའི་རྣམ་པ་སྟོན་ཐབས་དང་ལྷག་པར་དུ་ཝི་གུར་དང་བོད་རིགས་ཚོའི་ཐོག་དེང་དུས་འཕྲུལ་ལས་ཀྱི་ཐོག་ནས་སོ་ལྟ་བྱེད་རྒྱུའི་ཆ་རྐྱེན་ལས་སླ་རུ་གཏོང་ཐབས་ཀྱི་དམིགས་པ་ཞིག་རེད་ཅེས་ང་ཚོས་ཡིད་ཆེས་བློས་འགེལ་བྱེད་ཡག་ཡོད་མ་རེད་རེ་བ་དང་ཕན་ཐོགས་དེ་ཙམ་ཡོད་མ་རེད་ཅེས་དཔྱད་ཞིབ་གནང་གི་འདུག་ཡང་གོང་དུ་ཞུས་པའི་གནས་ཚུལ་འདིའི་ཐད་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་སུ་ཐད་ཀར་ཞལ་པར་ཐོག་ནས་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ལགས་ལགས་སོ། ཉེ་ཆར་གྱི་ད་ལྟ་རྒྱ་ནག་གི་ཨ་ནི། བོད་ཁྲིམས་སྒྲིག་འདིའི་ཐོག་ལ་ཡ་ད་གཅིག་ང་ཚོ་ཡ། མཚན་དགོས་པ་གི་གནས་སྟངས་གཅིག་ཆགས་ཀྱི་འདུག་ག་རེ་བྱས་ཞུས་པ་ཡིན་པ་ཡིན་ན་འདས་པའི་ལོ་གསུམ་བཞིའི་ནང་ལོགས་ལ་ཡང་དམ་པོ་ཞེ་པོ་ཅིག་བྱས། ཨ་ནི་ཧོབ་དེ་ཁ་ལ་ཡང་ཨ་ནི་ཅིག་ལྷོད་པོ་ཞེ་པོ་ཅིག་བྱས་ཡོད་དུས་ཙམ་པ་ལ་ཡང་དེའི་བར་དུ་ལ་ཡང་ཏན་ཏན་ཨ་ནི་ཅིག་གསང་བ་གི་ཐབས་བྱུས་དེ་འདྲས་ཏན་ཏན་ཡོད་པ་དེ་འདྲས་ང་ཚོས་ཚོད་དཔག་བྱེད་ཐུབ་གི་འདུག་ད་ཡིན་པ་ཡིན་ནི་ལས། ད་ལྟའི་གི་གནས་སྟངས་འདི་གི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་པ་ཡིན་ན་ད་ཕྱོགས་གཅིག་ནས་རྒྱ་ནག་ནང་ལོགས་ལ་ཡང་ད་འདས་པའི་ལོ་གསུམ་བཞིའི་ནང་ལོགས་ལ་ཡང་དཔལ་འབྱོར་གི་ཉམས་རྒུད་ཧ་ཅང་ཆེན་པོ་ཆགས་བསྡད་ཡོད་རེད་དམིགས་བསལ་གྱི་ད་ལྟ་བོད་ནང་ཆ་བཞག་པ་ཡིན་པ་ཡིན་ན་ད་དཔལ་འབྱོར་གྱི་ཡོང་འབབ་ཆེ་ཤོས་དེ་ཨ་ནི་གཅིག་ཡུལ་སྐོར་སྤྲོ་འཆམ་པ་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི་ཡོང་འབབ་ལེགས་པོ་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡ་ད་དེ་ཚོ་འདས་པའི་ལོ་གསུམ་བཞི་ནང་ལོགས་ལ་ཡ་ད་བོད་ཁྱོན་ཡོངས་ནང་ལོགས་ལ་ཡ་ཡུལ་སྐོར་སྤྲོ་འཆམ་པའི་གི་ད་གྲངས་འབོར་དེ་ཉུང་རུ་ཕྱིན་ཡོད་རེད་དེ། གཅིག་དཔལ་འབྱོར་གྱི་ཐོག་ནས། གྱོང་གུན་ཤུགས་ཆེན་པོ་ཞེ་པོ་ཅིག་ཐེབས་ཡོད་དུས་ཙམ་པ་ལ་ཡ་དེ་འདྲས་གི་ད་གཅིག་གཞུང་གི་ངོས་ནས་ད་ག་རེ་ཞུ་དགོས་རེད་སྐྱོབ་གསོ་ལ་སོགས་པ་དེ་འདྲས་ཚང་མ་ལ་ཡ་སྤྲད་ཐུབ་ཀྱི་མེད་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་འདི་བྱས་ཙང་ཨ་ནི། ད། དཔལ་འབྱོར་གྱི་གནས་སྟངས་དེ་ཚོ་ཡར་རྒྱས་གཏང་ཡག་གི་ཆེད་དུ། ཕྱི་ལོགས་ནས་མི། འགྲོ་ཆོག་ཡག་ད་ག་ནང་བཞིན་གྱི་ཨ་ནི། བོད་ནང་ལོགས་ལ་ཡག་ཨ་ནི་གཅིག་ས་གནས་གཅིག་ནས་གཅིག་ལ་ཡག་འགྲོ་ཡག་གི་ཨ་ནི། མི་མང་ཡིན་པ་ཡིན་ན་ད། དམིགས་བསལ་གྱི་ད་ལྟ། ཉིས་སྟོང་བརྒྱད་ནས་བྱས་ཨ་ནི་ས་གནས་གཅིག་ལ་གཅིག་འགྲོ་ཡག་ཡིན་པ་ཡིན་ན། ཨ་ནི་དམིགས་བསལ་གྱི་ལས་ཀ་བྱེད་གར་འགྲོ་ཡག་ཡིན་པ་ཡིན་པ་ཡིན་ན། ད་གཏན་དུ་གནས་སྤོ་བྱེད་ཡ་དེ་ཧ་ཅང་གི་དམ་དྲག་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་ད་ད་ལྟའི་གི་གནས་སྟངས་དེ་བསམ་བློ་བཏང་བ་ཡིན་པ་ཡིན་ན་དེའི་སྟེང་ལ་ཡར་ལྷོད་ཡངས་ཤུགས་ཆེན་པོ་ཞིག་ཨ་ནི་བཏང་ཡོད་པའི་གི་རྣམ་པར་འགྲོ་དེ་བྱེད་ཡོད་དུས་ཙམ་པ། དེ་གི་ཐོག་ནས་ཨ་ནི་རྒྱ་ནག་རེད་ད་ག་ནང་བཞིན་གྱི་བོད་ནང་ལོགས་ལ་ཡར་ཨ་ནི་ཅིག་གི་མིའི་འཚོ་བ་དང་འབྲེལ་བ་ཡོད་པའི་གི་ཐོག་ནས་དཔལ་འབྱོར་ཤུགས་ཆེན་པོ་ཉམས་ཆག་འགྲོ་བ་དེ་དངོས་གསལ་དོད་པོ་མཐོང་གི་འདུག་ཕྱོགས་གཉིས་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ད། ཉིས་སྟོང་བཅུ་བདུན་ནས་བྱས་རྒྱ་ནག་གིས་བོད་ནང་ལོགས་ལ་ཡང་འབྱོར་འབྲིང་གྲོང་ཚོ་གི་ཨ་ནི་ལས་གཞི་གི་ཐོག་ནས་ཨ་ནི་མཐའ་མཚམས་ཨ་ནི་འབྱོར་འབྲིང་གྲོང་ཚོ་གི་ཏཱ། གྲོང་ཚོ། དྲུག་བརྒྱ་ཉི་ཤུ་རྩ་བརྒྱད་ཟེར་གྱི་ཨ་ནི་རྒྱག་པའི་གི་འཆར་གཞི་ཅིག་ཡོད་རེད་ད་ད་ལྟའི་ཆ་ལ་ཡང་དྲུག་བརྒྱ་ཉི་ཤུ་རྩ་བཞི་ཨ་ནི། བརྒྱབ་ཚར་བའི་གི་རྒྱ་ནག་གཞུང་གི་ཨ་ནི་གཞུང་འབྲེལ་གསར་འགྱུར་ཁང་ལ་ཡང་གཏུགས་ཤིང་ཐོན་གྱི་འདུག་དེ་བྱེད་དུས་ཙམ་པ་ལ་ཡང་ཏཱ། དེ་ཚོའི་རིགས་འདྲ་བོ་ཡིན་པ་ཡིན་ན་དམིགས་བསལ་གྱི་ད་ད་ད། མཐའ་མཚམས་ས་ཁུལ་གྱི་ཨ་ནི་གྲོང་ཁྱེར་དེ་ཚོའི་ནང་ལོགས་ལ་ཡང་ཨ་ནི་མི་འབོར་སྤོ་ཡག་དེ་ཨ་ནི་ཤུགས་ཆེ་རུ་གཏང་གི་འདུག་དེ་དང་འབྲེལ་བ་ཡོད་པའི་ཀྱི་ཐོག་ནས་ཨ་ནི་རྒྱ་ནག་ནང་རེད་ད་ག་ནང་བཞིན་གྱི་བོད་ཀྱི་ས་ཁུལ་གཞན་པ་ནས་ཨ་ནི་ཅིག་མཐའ་མཚམས་ས་ཁུལ་ཁག་ལ་ཡང་དམིགས་བསལ་གྱི་འཕགས་བོད་ས་མཚམས་དང་འབྲེལ་བ་ཡོད་པའི་ཀྱི་མཐའ་མཚམས་ས་ཁུལ་ཁག་ལ་ཡང་ཨ་ནི་མི་འབོར་གྱི་ད་འཕེལ་རྒྱས་གཏང་ཡག་གྱི་ཆེད་དུ་ཨ་ནི་ཐེམ་ཐོ་ལ་སོགས་པ་དང་ཨ་ནི་ཅིག་སྐྱོབ་གསོ་དང་དེ་འདྲའི་མང་པོ་ཞེ་པོ་ཅིག་གི་དེ་འདྲས་སྤྲད་པའི་ཀྱི་ཐོག་ནས་ཨ་ནི་མི་འབོར་སྤོ་བཤུད་བྱེད་ཡག་གི་འདི་གྱི་གནད་དོན་དང་ད་ལྟའི་ཀྱི་འདི་དང་འབྲེལ་བ་ཡོད་རེད་བསམ་གྱི་འདུག། གསུམ་པ་དེ་ཆ་བཞག་པ་ཡིན་པ་ཡིན་ན་ད་ད་ལྟའི་ཆ་ལ་ཡ་ད་རྒྱ་ནག་དེ་གཅིག་འཛམ་གླིང་གི་རྒྱལ་སྤྱིའི་གི་སྡིངས་ཆའི་ནང་ལོགས་ལ་ཡ་ཆེ་མཐོང་གི་གནས་བབ་དེ་ཧ་ཅང་གི་ཞན་པ་ཡོད་ཞོར་ལ་ཡ་འདི་ཡར་རྒྱས་བཏང་ཡ་གི་ཆེད་དུ་རྒྱ་ནག་ནང་ལོགས་ལ་ཡ་འགྲོ་བསྐྱོད་གི་རང་དབང་ཡོད་པའི་གི་རྣམ་པའི་གི་ཐོག་ནས་གཅིག་རྒྱ་ནག་གི་ཕྱི་ལ་ཡ་ཁྱབ་བསྒྲགས་དེ་འདྲས་འདྲ་བོ་ཞིག་བཏང་བ་རེད་མ་གཏོགས་གཅིག་གི་འདི་རྒྱ་ནག་གཞུང་གཞུང་འབྲེལ་རང་གི་ཁྱབ་བསྒྲགས་ཅིག་རེད་ཡིན་ནའི་དོན་དམ་པའི་ཐོག་ལ་ཡ་གནས་སྟངས་ག་འདྲས་ཆགས་ཡོད་རེད་འདི་ལག་བསྟར་བྱེད་ཀྱི་ཡོད་རེད་ལ་ཡ་འདི་ད་ནི་ང་ཚོས་བཤད་ཚོད་ཐིག་གི་ཡོད་མ་རེད་ལ་ཨ་ནི་དེའི་ཐོག་ལ་ཡང་ཨ་ནི་ཉམས་ཞིབ་བྱེད་ཡ་དང་ཨ་ནི་ཡང་ཅིག་གནས་ཚུལ་དེ་ཁུངས་ལྡན་ཡིན་མིན་ཀྱི་ཨ་ནི་ཐོག་ལ་ཡང་རྒྱ་ནག་གཞུང་གིས་ཨ་ནི་ང་ཚོས་ཐེ་བྱུས་བྱེད་བཅུག་གི་མེད་དུས་ཙམ་པ་ལ་ཡང་ཨ་ནི་རྒྱ་ནག་གཞུང་གིས་བཤད་པ་དེ་ག་ཚོད་བདེན་པ་ཡིན་མིན་ཐོག་ལ་ཡང་ང་ཚོས་ཐེ་ཚོམ་ཤུགས་ཆེན་པོ་ཅིག་ཟ་གི་ཡོད་རེད་ལ། ལགས་ལགས་སོ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ང་ཚོར་དེའི་དགོངས་ཚུལ་གསུངས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ལགས་ལགས་སོ་ཐུགས་རྗེ་ཆེ། ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་དམིགས་བསལ་ཆེད་སྒྲིག་གི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།
གླེང་མོལ་གྱི་ལེ་ཚན་ནང་བློ་བཟང་ཆོས་དར་ལགས་ཀྱིས་རྐང་རྩེད་སྤོ་ལོའི་སློབ་སྟོན་པ་དང། རྩེད་འགྲན་པ་རྣམས་ལ་དམིགས་ཏེ་བྲིས་པའི་རྐང་རྩེད་སྤོ་ལོ་ནི་ཡིད་དུ་འོང་བའི་རྩེད་འགྲན་ཞིག་རེད་ཅེས་པའི་དེབ་དེ་ནི་བཙན་བྱོལ་སྤྱི་ཚོགས་ནང་བོད་མི་ཞིག་གིས་རྐང་རྩེད་སྤོ་ལོའི་སྐོར་དཔེ་དེབ་བྲིས་པ་ཐོག་མ་ཆགས་ཀྱི་ཡོད། འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཁོང་གི་རྐང་རྩེད་སྤོ་ལོའི་དེབ་དེའི་ནང་དོན་སྐོར་གླེང་མོལ་ཞུས་པ་ཞིག་གསན་གནང་རོགས་གནང། རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ད་བལ་ཡུལ་ནང་གནས་སྡོད་བློ་བཟང་ཆོས་དར་ལགས་ཀྱིས་རྐང་རྩེད་སྤོ་ལོའི་སློབ་སྟོན་པ་དང་ད་ག་ནང་བཞིན་རྩེད་འགྲན་པ་རེད་ཡང་སྤྱི་ཡོངས་ནས་རྐང་རྩེད་སྤོ་ལོ་ལ་དགའ་མོས་གནང་མཁན་རྣམས་ལ་དམིགས་ཏེ། Football the Beautiful Game། ཞེས་པའི་རྐང་རྩེད་སྤོ་ལོ་ནི་ཡིད་དུ་འོང་བའི་རྩེད་འགྲན་ཞིག་རེད་ཅེས་པའི་དཔེ་དེབ་ཅིག་དེ་འདྲས་བྲིས་གནང་འདུག་ཨ་ནི་ང་ཚོ་བློ་བཟང་ཆོས་དར་ལགས་ལྷན་དུ་བཙན་བྱོལ་སྤྱི་ཚོགས་ནང་བོད་མི་ཞིག་གི་རྐང་རྩེད་སྤོ་ལོའི་སྐོར་དཔེ་དེབ་བྲིས་པ་ཐོག་མ་དེ་ཆགས་ཀྱི་ཡོད་པའི་སྐོར་དང་ད་ག་ནང་བཞིན་སྤྱི་ཡོངས་ནས་ཅིག་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་བོད་མི་ཚོས་གི་རྐང་རྩེད་སྤོ་ལོའི་རྩེད་མོ་དེ་ལ་དགའ་མོས་ག་ཚོད་གནང་གི་ཡོད་པའི་ཐད་གླེང་མོལ་ཞུ་ཡས་ཡིན། ད་རེས་ང་ཚོ་ལེ་ཚན་ནང་བློ་བཟང་ཆོས་དར་ལགས་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུས་པ་དང། ངའི་གི་དྲི་བ་དང་པོ་དེ་ད་ག་རང་ཆགས་བསྡད་ཀྱི་འདུག་ད་ད་ཁྱེད་རང་གི་དཔེ་དེབ་བྲིས་ཡས་དེ་དཔར་སྐྲུན

རྐང་རྩེད་སྤོ་ལོའི་དགའ་པོ་ཡོང་མཁན་ཚང་མའི་ཆེད་དུ་ཡིན་ལ། རྐང་རྩེད་སྤོ་ལོའི་དགའ་པོ་ཡོང་ན་དེ་དེབ་འདི་ཀློག་ནས་གང་ལ་གང་འཚམ་ཞིག་ཕན་ཐོགས་ཀྱི་ཡོད་བསམ་གྱི་ང་རང་རེ་བ་ཡོད་ལ།
ལའོ་ད་ད་ལྟ་བློ་བཟང་ཆོས་དར་ལགས་བལ་ཡུལ་ནང་གནས་བཞུགས་བྱས་ཀྱི་ཡོད་རེད་ད་ག་ནང་བཞིན་བལ་ཡུལ་ནང་ལོགས་ལ་ཡོད་པའི་གི་ཅིག་བལ་ཡུལ་གྱི་རྐང་རྩེད་སྤོ་ལོའི་རུ་ཁག་རེད་ད་ག་ནང་བཞིན་སྟག་རྩེ་རུ་ཁག་དེ་ནས་ཅིག་ས་གནས་བལ་ཡུལ་གཞོན་ནུ་ལྷན་ཚོགས་ཀྱི

སློབ་གྲྭ་ལ་ཡོད་ང་ཚོའི་རྩེད་མོ་མང་པོ་ཡོད་རེད་དེ། སློབ་གྲྭ་སྐབས་ལ་ང་རང་རྩེད་མོ་ཕལ་ཆེར་ཕལ་ཆེར་ཚང་མ་འདྲ་པོ་ཅིག་ལ་མཉམ་ཞུགས་བྱེད་ཀྱི་ཡོད་ཡིན་ནའི་མང་བ་འདི་རྐང་རྩེད་སྤོ་ལོ་ལ་ཤོར་འདུག་དོ་ལ། ད་ལྟ་བློ་བཟང་ལགས་སྐབས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལོགས་ལ་ཅིག་རྐང་རྩེད་སྤོ་ལོ་ལ་རྩེད་ཡ་འགོ་བཙུགས་པ་དང་དབྱིངས་སླེབས་པ་ཅིག་ངོ་སྤྲོད་གནང་སོང་ད་ད་ལྟ་བཙན་བྱོལ་བོད་མིའི་གི་སྤྱི་ཚོགས་ནང་ལ་ཅིག་གཟིགས་པ་ཡིན་ན་རྐང་རྩེད་སྤོ་ལོའི་ཐོག་ལ་དབྱིངས་དངོས་ཡོད་ལ་ཡོད་ཀྱི་ད་མང་པོ་སླེབས་པ་དང་ད་ག་ནང་བཞིན་ཅིག་བོད་མི་མང་པོ་ཅིག་གིས་ད་ང་ཚོ་བཙན་བྱོལ་བོད་མིའི་ནང་ལོགས་ལ་ད་རྐང་རྩེད་སྤོ་ལོའི་གི་འགྲན་རྩེད་གཙོ་བོ་གཅིག་དེ་ད་རྒྱལ་ཡུམ་ཆེན་མོའི་དྲན་རྟེན་རྐང་རྩེད་སྤོ་ལོ་དེ་ཆགས་བསྡད་ཀྱི་ཡོད་རེད་དབྱིངས་ཅིག་སླེབས་ཡོད་རེད། ད་ལྟའི་ཆར་ལ་བོད་པའི་བཙན་བྱོལ་ནང་ལོགས་ལ་བོད་པའི་གི་རྐང་རྩེད་སྤོ་ལོའི་ཐོག་ལ་དབྱིངས་འདི་ལ་ཅིག་དབྱིངས་ཀྱི་གནས་བབ་འདི་ག་འདྲ་འདྲ་ཅིག་གཟིགས་འདུག། སྔོན་མ་ང་ཚོ་སྐབས་དང་ད་ལྟ་བསྡུར་ན་ས་དང་གནམ་ཁྱད་པར་འགྲོ་ཚར་རེད་ལ། སྔོན་མ་ད་ང་ཚོ་ཡིན་ད་དུས་རབས་གཉིས་ཀྱི་རྩེད་མོ་རྩེ་མཁན་དེ་ཚོ་མཐོང་རྒྱུར་འགྲོ་གི་རེད་རོ་ལ། སྔོན་མ་ང་ཚོ་སྐབས་དེ་བ་ལས་ན།

འདི་ག་ལ་ང་རྩེད་མོ་དགེ་རྒན་ཡིན་དུས་ཞོགས་ཀས་ཆུ་ཚོད་ལྔ་ཕྱེད་ཀ་ལ་ང་རང་ལངས་ཚེ་ཕྲུ་གུ་དེ་ཚོ jogging ཁྲིད་དེ་ཆུ་བོ་རེད་འདི་སྐབས་ལ་ང་རང training སྒྲུབ་གིན་ལ་ནི་སྟབས་བདེ་བོ་མེད་པ་ཟེར། འདི་འདྲ་བྱས་ཚེ་གོ་སྐབས་བརླགས་སོང་ལ། འདི་བྱས་ལ་སྐོར་བྱེད་ཡའི་གོ་སྐབས་ཁ་ཤས་ཅིག་རག་སོང་ལ། ད་ག་རང་རེད་ལ། ལའོ་ད་ད་ལྟ་ཁྱེད་རང། དེ་འདྲ། རྒྱལ་ཡུམ་ཆེན་མོའི་ནང་ལོགས་ལ་རྩེད་འགྲན་མཉམ་ཞུགས་གནང་ཡས་མེད་པ་འདིའི་འགྱོད་པ་ཅིག་བྱུང་སོང་གསུང་གི་འདུག་ད་ད་ལྟའི་ཆར་ལ་ཅིག་བོད་པའི་གི་ད་ལོ་ན་ཆུང་བ་རེད་གཞོན་པ་ཚོ་ལ་ཅིག་རྐང་རྩེད་སྤོ་ལོའི་གི་སློབ་སྟོན་པའི་སློབ་སྟོན་པ་གནང་དང་གནང་མུས་ཆགས་ཀྱི་འདུག། དེ་སྔ་དང་ད་ལྟ་བསྡུར་བ་ཡིན་ན་ད་ལྟའི་གི་ད་བོད་པའི་གཞོན་སྐྱེས་ཚོ་ལ་རྐང་རྩེད་སྤོ་ལོའི་ནང་ལོགས་ལ་ཅིག་དངོས་ལ་ཡོད་ཀྱི་ཆེད་ལས་པའི་གི་ངོ་བོའི་ཐོག་ནས་མཉམ་ཞུགས་གནང་ཡ་འདི་ལ་ཡང་དཀའ་ངལ་མང་པོ་ཅིག་གདོང་ལེན་བྱེད་དགོས་ཀྱི་ཡོད་རེད་དཔལ་འབྱོར་གི་དཀའ་ངལ་རེད་ཅིག་ད་ནང་མིའི་རྒྱབ་སྐྱོར་རེད་སྤྱི་ཚོགས་གི་རྒྱབ་སྐྱོར་མང་པོ་ཅིག་ཡོད་རེད་དཀའ་ངལ་གདོང་ལེན་གལ་ཆེན་པོ་ག་རེ་ག་རེ་བྱེད་དགོས་ཀྱི་ཡོད་རེད་འདི་ང་ཚོ་ངོ་སྤྲོད་ཤིག་གནང་དང། བོད་པའི་སྤྱི་ཚོགས་ནང་ལ་རྐང་རྩེད་སྤོ་ལོ་གཅིག་པོ་མ་རེད་ལ་རྩེད་མོ་ག་རེ་ཡིན་ན་ཡང་འདི་ང་ཚོ་ད་ད་ལྟ་གནས་སྐབས་འདི་ལ transit འདྲ་བོ་ཅིག་ལ་ཡོད་རེད་བསམ་གི་འདུག་ལ་སྔོན་མ་ང་ཚོ་ཆུང་ཆུང་སྐབས་དུས་ལ་ཕ་མ་གི་རོལ་རྩེད་མ་རྩེད་རོལ་རྩེད་མ་རྩེད་ཆེན་པོ་ཆགས་ན་ལས་ཀ་རག་གི་མ་རེད་རྐང་རྩེད་སྤོ་ལོ་ཡིས་ལྟོ་སྟེར་གི་མ་རེད་ལ་ཅིག་ང་ཚོ་བཀའ་བཀྱོན་རྐྱང་རྐྱང་ཟ་ཅིག་ཚར་གྱུར་རོ་ལ། ད་འདི་འདི་གནས་སྟངས་འདི་ད་ད་ལྟར་སླེབས་རྗེས་ཉིས་སྟོང་ཉི་ཤུ་རྩ་གསུམ་ཉིས་སྟོང་ཉི་ཤུ་རྩ་གཉིས་ད་འདི་འདྲའི་སྐབས་དུས་ལ་ཡིན་གྱི་རེད་ལ་ད་འདི་ལོ་གཉིས་གསུམ་གྱི་སྔོན་ལ་ཡིན་དེ་ཅིག་འགྱུར་བ་འགྲོ་བའི་རྣམ་པ་ཅིག་མཐོང་གི་འདུག་ལ། གང་ཅི་ནས་ཞུ་བ་རེད་ཟེར་ན་དེང་སང་ང་ཚོ

ཨ་ད་ག་ནང་བཞིན། ཟླ་བ་ཁ་ཤས་གོང་ལ་ཡང་གོ་ནང་ལ། རྡ་རམ་ས་ལ་ཡིན་ནའི་སྦྱིན་བདག་དཔེ་ཡག་པོ་འདུག། ཨ་ནི། ལ་དྭགས་ཡིན་ནའི་སྦྱིན་བདག་འདུག་ཁོང་ཚོ་ཚང་མ་ལ་སྦྱིན་བདག་ཅིག་རག་བསྡད་འདུག་ལ། འདི་ལབ་དུས་སྐབས་ལ་འདི་ང་ཚོ་མི་གཅིག་གཉིས་སྒེར་གྱི་རྐང་རྩེད་སྤོ་ལོ་ལ་འདི། ག་རེ་ཞུ་དགོས་རེད་འདི interest སླེབས་ཙང་མ་རེད་དེ། སྤྱི་ཚོགས་གང་བཟང་གི་འདི།

ནམ་རྒྱུན་ཡིན་ན་གཅིག་བོད་པའི་གི་ནང་མི་ནང་ལོགས་ལ་གཅིག་སོ་སོའི་བུ་ཕྲུག་འདི་ད་གཅིག་རྩེད་མོ་ནང་ལོགས་ལ་མི་ཚེ་མདུན་ལམ་བྱེད་རེད་ད་ག་ནང་བཞིན་གཞས་པ་གཞས་མ་ཆགས་ཡས་གི་མི་ཚེ་མདུན་ལམ་འདི་གཅིག་དུས་ཚོད་འཕྲོ་བརླག་མ་ཞིག་དངོས་ཡོད་གི་ཆེད་ལས་གཅིག་ལ་ངོས་འཛིན་བྱེད་གི་མེད་པ་གི་རྣམ་འགྱུར་ཅིག་མཐོང་ཡས་ཡོད་རེད་ད་ལྟའི་ཆ་ལ་ཕ་མ་དང་སྤུན་ཀྱག་དང་ལྷག་པར་དུ་སོ་སོའི་ཉེ་འཁོར་ཡོད་པའི་གྲོགས་པོ་གྲོགས་མོ་ཚོས་གི་རྒྱབ་སྐྱོར་གི་རྣམ་འགྱུར་འདི་ལ་འགྱུར་བ་ཅིག་ཕྱིན་ཡོད་ན།
ཀུན་ཉི་མ་ཇི་སོང་ན་དུས་ཚོད་འགྱུར་བ་འགྲོ་དུས། མི་ཚང་མས་བསམ་བློ་གཏོང་ན་འགྱུར་བ་ཤུགས་འགྲོ་ཚར་རོ་ལ། ཆུང་ཆུང་སྒང་ལ་རྩེད་མོ་མ་རྩེ་ལབ་ཡས་དེ་ག་རེ་ཡིན་ན་ག་རེ་ཡིན་ན་རྩེད་མོ་རྩེ་ན་ནི་འཕྲོད་བསྟེན་ལ་ཕན་ཐོགས་གི་རེད་ཡིན་ནའི་ཕ་མ་ཚོས support ནི་བྱེད་ཀྱི་མི་འདུག་ག་རེ་ཡིན་ན་བསམ་དུས་སྒང་ལ། དེ་ལ་ང་ཚོའི་སྤྱི་ཚོགས་ལ་རྩེད་མོ་རྩེ་བྱས་དངུལ་བཟོ་མཁན་ཞེ་དྲག་གི་དཀོན་པོ་རེད་བ་ལ། དེ་ཨིན་ཇི་སྐད་དུ་མ་གསུངས་ན Professionalism ལབ་ཡས་དེ།

ལ་འོ་ད་ད་ལྟ་བློ་བཟང་ཆོས་དར་ལགས་ཀྱིས་ཞིབ་ཕྲ་ཅིག་གཅིག་གོ་ལ་ཁྱོན་ཡོངས་ནང་ལོགས་ལ་གཅིག་རྐང་རྩེད་སྤོ་ལོའི་དར་ཚུལ་དེ་གཅིག་དུས་རབས་བཅོ་བརྒྱད་དུ་བ་ནས་འགོ་བཙུགས་བྱས་ད་ག་ལེ་ག་ལེ་གཅིག་ད་ལྟ་ད་ལྟའི་ཆ་ལ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ད་རྩེད་མོ་མང་པོའི་ནང་ལོགས་ནས་ད་གཅིག་དགའ་མོས་ཆེ་ཤོས་གནང་སའི་གི་རྩེད་འགྲན་གཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་གཟིགས་པ་ཡིན་ན་གཅིག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོགས་ལ་ད་ད GCM ད་རྒྱལ་ཡུམ་ཆེན་མོའི་དྲན་རྟེན་གསེར་གྱི་གཟེངས་རྟགས་རྐང་རྩེད་སྤོ་ལོའི་འགྲན་རྩེད་དེ་འགོ་བཙུགས་པ་རྗེས་ལ་གཅིག

ད་ལོའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ང་ཚོ་ཇི་སིའམ་རྩེད་ཚར་བྱས་དེ་ནས་མར། བོད་ཀྱི་རུ་ཁག་ལ་ནི་གཅིག་བདམས་རེད་བ་ལ། བོད་ཀྱི་རུ་ཁག་ལ་ནི་བདམས་ཚེ་ན་ང་ཚོ་བོད་མི་ས་ཡ་དྲུག་ཚང་མ་ཡི་རུ་ཁག་རེད་ལ་ད་ནི་ཁོང་ཚོ་མི་ཉི་ཤུ་ཉི་ཤུ་རྩ་བཞི་ག་ཚོད་ཡོད་ན་ལ་འདི། འདི་པོ་ལ་ང་ཡང་ཚུད་ཀྱི་ཡོད་རེད་འདི་པོ་ལ་མི་ཚང་མ་ཚུད་ཀྱི་ཡོད་རེད་ལ་བོད་མི་ས་ཡ་དྲུག་ཚང་མ་གང་ཅི་ནས་ཞུ་བ་རེད་ཟེར་ན

ང་ཚོ་ཁ་སང་གྲོགས་པོ་འདི་ཚོས་ང་ཚོ་ལ་རོགས་པ་བྱེད་འདོད་ལ་ང་ཚོ་བོད་པ་སྤྱི་ཚོགས་ལ་འདི་ཡ་རབས་སྤྱོད་བཟང་ཅིག་ཡོད་ར་ཅིག་ཅིག་ལ་རོགས་པ་བྱེད་འདོད་དེ་ཅི། ལའོ། ཁོ་རང་ཚོ་གིས་ཁྱོད་རང་དེབ་ང་ལ་བསྐུར་ཤོག་ངས་བཙོང་རོགས་བྱེད་དགོས་ལབ་ཡས་དེ་འདྲ་ཡོད་ལ། དེ་ནས་རྒྱ་ལའོ། གར་ལ་མ་འཇུ་ཀྲི་ལ་ལ་ཡོད་རྡ་རམ་ཤ་ལ་ལ་ཡོད་ལ། འདི་འདྲ་འདྲ་བོ་ཡིན་ལ། ལའོ། ད་ད་ལྟ་བློ་བཟང་ལགས་ཀྱི་དཔེ་དེབ་འདི་ཁ་བརྒྱུད་བྱས་སོ་སོའི་གྲོགས་པོ་གྲོགས་མོ་བྱས་ངོ་དེབ་ཀྱི་ཐོག་ལ་ཐད་ཀར་འབྲེལ་བ་བྱེད་པ་ཡིན་ན་དཔེ་དེབ་འདི་ཉོ་ཐུབ་ཡས་ཅིག་ཡོད་རེད་གསུང་གི་འདུག་ཨ་ནི། དེ་ནས་ལའོ། ང་ཚོ་སྐར་མ་གཅིག་ཅིག་འདུག་མཐའ་མ་འདི་བློ་བཟང་ཆོས་དར་ལགས། ད་ད་ལྟ་ང་ཚོ་བཙན་བྱོལ་ནང་ལོགས་ལ། བོད་པའི་གི་ད་ཕྲུ་གུ་གཞོན་པ་བུ་བུད་མེད་གཉིས་ཀ་ད་ལོ་ཆུང་ཆུང་བཅུ་གསུམ་བཅུ་བཞི་དེ་འདྲའི་རྐང་རྩེད་སྤོ་ལོ་ལ་དབྱིངས་ཡོད་མཁན་རེད་ཁོ་རང་ཚོ་ངོས་ནས་ད་སོ་སོའི་དབྱིངས་དེ་ཅིག་ཕར་མཐར་སྐྱེལ་བ་བྱེད་ཀྱི་ཡོད་རེད་དེ་ཡིན་ནའི་ནང་མི་སྤུན་མཆེད་ཀྱི་ག་རེ་རྒྱབ་སྐྱོར་གནང་ཡ་ཡོད་རེད་དཔལ་འབྱོར་མ་ཡིན་པ་རྒྱབ་སྐྱོར་ག་རེ་གནང་ཡ་ཡོད་རེད། ད་ནང་མི་དང་ཕ་མ་ཚང་མ་ལ་རེ་བ་ད་རང་བྱོས་ཡིན་དུས་ཚོད་འགྱུར་བ་འགྲོ་ཚར་རེད་ལ།

སོ་སོའི་གོ་བ་ནི་སྔོན་མ་བོད་སྡོད་སློབ་གྲྭ་ལ་དེ་ནམ་རྒྱུན་ང་ཚོའི་སློབ་གསོ་བྱེད་དགོས་དེ་བྱེད་ཀྱི་རེད། སློབ་གྲྭ་ནས་ཡོང་ཚར་སོང་ན་ཁྱོད་ཀྱིས་ཅིག་བྱེད་དུས་ཆུ་ཚོད་གཅིག་ཉི་མ་ལ་ཆུ་ཚོད་གཅིག་ད་རྐང་རྩེད་སྤོ་ལོ་ཡིན་ནའི་རེད་རྩེད་མོ་ག་རེ་ཡིན་ནའི་རེད་ད་དེ་ཡིན་རྐང་རྩེད་སྤོ་ལོ་གཅིག་སྤོ་ལོ་ཡིན་ཞུས་མེད་རྩེད་མོ་ག་རེ་ཡིན་ནའི་གཅིག་རྩེད་བཅུག་རོགས་བྱས་དེ་ཁོ་རང་མཐོང་རྒྱ་ཆེ་རུ་འགྲོ་གི་རེད་གྲོགས་པོ་མང་རུ་འགྲོ་གི་རེད་ལ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།